བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ནས་ཕྱི་ཚེས་བཅུ་གསུམ་ཉིན་བོད་ཀྱི་གྲངས་འཛིན་དཔེ་མཛོད་གསར་འཛུགས་ལས་འཆར་ཐད་ཀྱི་སྔོན་འགྲོའི་ཚོགས་འདུ་ཞིག་བསྡད་ཡོད་པ་དང་དེའི་ཐོག་ཏུ་སྲིད་སྐྱོང་དང་ཆོས་རིག་བཀའ་བློན་གཅིག་ལྕོགས་སྤེན་པ་ཚེ་རིང་མཆོག་གིས་གསུངས་དོན། བོད་ཀྱི་རིན་ཐང་བྲལ་བའི་གནའ་བོའི་ཡིག་ཆ་རྣམས་དུས་ཀྱི་འགྱུར་འགྲོས་དང་བསྟུན་ཏེ་འཇིག་རྟེན་མ་སྟོང་བར་དུ་ཉར་ཚགས་ཐུབ་ཆེད་གྲངས་འཛིན་དཔེ་མཛོད་གལ་གནད་ཆེན་པོ་ཡིན་པ་དང་རིང་མིན་རྒྱ་བལ་འབྲུག་གསུམ་ནང་ཡོད་པའི་དཔེ་མཛོད་ཆེ་ཁག་དང་མཉམ་རུབ་བྱས་ཏེ་ཡིག་ཚགས་གྲངས་འཛིན་ནང་ལྡུག་རྒྱུའི་འཆར་གཞི་དང་དེ་ལས་འཕྲོས་ཏེ་ད་བར་ཡིག་ཆ་ཇི་ཙམ་གྲངས་འཛིན་ནང་བླུགས་ཡོད་མེད་རྟོག་ཞིབ་ཀྱིས་ལས་དོན་ཉིས་བརྩེགས་མི་འགྱུར་བ་བྱ་དགོས་པའི་སྐོར་ལམ་སྟོན་གནང་བ་མ་ཟད་དེ་བཞིན་མ་འོངས་པར་རྒྱ་བལ་འབྲུག་གསུམ་ནང་ཡོད་པའི་དཔེ་མཛོད་ཆེ་ཁག་དང་ལྷན་འཛོམས་ཀྱིས་ཚོགས་འདུ་རྒྱས་པ་ཞིག་བསྐོང་ཚོགས་གནང་སྟེ་དེ་དང་འབྲེལ་ཡོད་ཀྱི་ལས་དོན་གནང་ཕྱོགས་ཇི་དགེའི་ཐད་བགྲོ་གླེང་གནང་འཆར་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་ཐེངས་འདིའི་བོད་ཀྱི་གནའ་བོའི་ཡིག་ཚགས་རྣམས་གྲངས་འཛིན་དཔེ་མཛོད་ཀྱི་རྣམ་པར་གསར་སྐྲུན་གནང་འཆར་སྐོར་གྱི་སྔོན་འགྲོའི་ཚོགས་འདུ་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཐོག་ཆོས་རིག་དྲུང་ཆེ་འཆི་མེད་རིག་འཛིན་ལགས་དང་ཆོས་རིག་དྲུང་འཕར་བདུད་འདུལ་རྡོ་རྗེ་ལགས་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་འགྲོ་ཕན་སྨན་རྩིས་ཁང་གི་འགན་འཛིན་ཐུབ་བསྟན་ཚེ་རིང་ལགས། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་གཙོ་བྱས་པའི་ལས་གཞི་དང་འབྲེལ་ཡོད་བཞུགས་སྒར་རྡ་ས་ཁུལ་གྱི་དཔེ་མཛོད་དང་ཚོགས་སྡེ་ཁག་གི་འགན་འཛིན་དང་སྐུ་ཚབ་མཉམ་ཞུགས་གནང་འདུག་སྤྱིར་ཐེངས་འདིའི་གྲངས་མཛོད་དཔེ་མཛོད་ལས་འཆར་གྱི་སྔོན་འགྲོའི་ཚོགས་འདུའི་ནང་བཞུགས་སྒར་ཉེ་ཁུལ་གྱི་འབྲེལ་ཡོད་ཚོགས་སྡེ་ཁག་གི་འགན་འཛིན་དང་སྐུ་ཚབ་རྣམ་པ་ལས་ལྷན་འཛོམས་གནང་མེད་ཀྱང་མ་འོངས་པར་རྒྱ་བལ་འབྲུག་གསུམ་ནང་གི་དཔེ་མཛོད་ཆེ་གྲས་དང་ལྷན་དུ་རྒྱས་འཛོམས་ཚོགས་འདུ་འཚོགས་ནས་གྲངས་འཛིན་དཔེ་མཛོད་ཀྱི་ལས་འཆར་སྐོར་བགྲོ་གླེང་ཞིབ་རྒྱས་གནང་རྒྱུ་ཡིན་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་བཀོད་འདུག། བོད་ནང་ངོ་རྒོལ་རིགས་འགོག་ཐབས་ཆེད་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལག་བསྟར་བྱས་ཡོད་པ་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད།

ཡང་མི་རིགས་ཁག་མཐུན་སྒྲིལ་མཉམ་གནས་ཀྱི་དཔེ་མཚོན་ས་ཁུལ་ཟེར་བ་བཙུགས་ཏེ་མདོར་ན་སྲིད་ཇུས་དེ་བརྒྱུད་ནས་བོད་ནང་ངོ་རྒོལ་རིགས་འགོག་ཐབས་བྱེད་ཀྱི་ཡོད་པ་མ་ཟད་རྒྱ་ནག་གཞུང་ལ་ངོ་རྒོལ་རིགས་བྱེད་མཁན་མེད་ན་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལམ་ལྷོང་བྱུང་བར་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གི་སྲིད་ཇུས་དེ་ལ

ཡང་གནད་དོན་དེའི་ཐད་སི་པེན་ནང་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་འགན་སྲུང་བཞི་དང་གསར་གཏོད་བཞི་ཟེར་བ་དེ་དག་ནི་ཆབ་སྲིད་ཀྱི་འབོད་ཚིག་ཁོ་ན་ཡིན་པ་མ་ཟད་ས་གནས་བོད་མི་ལ་ཕན་པའི་གསར་གཏོད་དེ་འདྲའི་རིགས་གང་ཡང་མེད་ལ་མདོར་ན་སྲིད་ཇུས་དེ་དག་བརྒྱུད་བོད་མིའི་ངོ་བོ་ཉམས་ཉེས་སུ་བཏང་སྟེ་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་ས་ཁུལ་ནས་ཅི་ག་རེ་སོང་རུང་བོད་པ་རང་གི་རྟོག་ཞིབ་དེ་ཉམས་རུལ་ཉམས་ཏེ་ཨ་ནི་རྒྱ་འགྱུར་བྱེད་ཡག་གི་སྲིད་ཇུས་དེ་གསལ་པོ་རེད་དོ། གཞན་ཡང་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་བོད་ནང་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ཚུལ་འཛམ་གླིང་སྤྱི་ཡོངས་ལ་ཁྱབ་བསྒྲགས་བྱེད་མུས་ཡིན་ན་ཡང་དོན་དངོས་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཙམ་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་དང་ལྷག་པར་དུ་བོད་ཀྱི་ཤིང་ནགས་གྲངས་ལས་འདས་པ་གཅོད་འབྲེག་གིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་ཡོད་པ་དེ་དག་རྒྱ་ནག་གཞུང་གིས་ད་རུང་ཁ་བསུབ་ཐུབ་ཀྱི་མེད་པ་འགྲེལ་བརྗོད་གནང་བྱུང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་རྒྱ་ནག་གཞུང་གིས་བོད་མི་ཚོར་རྒྱ་སྐད་ཁོ་ན་སྦྱང་སྤྱོད་ཀྱི་ལས་གཞི་ཤུགས་ཆེ་རུ་གཏོང་བཞིན་པ་དེ་བོད་དོན་འཐབ་རྩོད་ཁྲོད་གདོང་ལེན་དགོས་པའི་གནད་དོན་ཛ་དྲག་ཤོས་ཤིག་ཡིན་པ་ཉམས་ཞིབ་པས་བརྗོད་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་ནས་གནས་ཚུལ་བཏང་བར་གསན་རོགས་གནང། ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་གྱི་བཀོད་སྒྲིག་དང། རྒྱབ་སྐྱོར་འོག་ཏུ་རྒྱ་ནག་སི་ཁྲོན་ཞིང་ཆེན་ཀྲུང་ཧྭ་ལས་རིགས་སློབ་གསོ་ཁང་དང་སི་ཁྲོན་ཞིང་ཆེན་མི་རིགས་དཔེ་སྐྲུན་ཁང་གཉིས་ནས་ཆེད་དུ་བོད་ནང་གི་རོང་འབྲོག་མང་ཚོགས་དཀྱུས་མ་ཚོར་དམིགས་ནས་རྒྱལ་ཁབ་སྤྱི་སྐད་སློབ་གསོ་སྦྱོང་དེབ་དང་ཁྲིད་སྟོན་ལག་དེབ་ཅེས་གཞི་རིམ་མང་ཚོགས་ལ་རྒྱ་སྐད་ཁོ་ན་སྦྱང་སྤྱོད་ཀྱི་སློབ་དེབ་འགྲེམས་སྤེལ་ཚོགས་འདུ་ཟེར་བ་ཞིག་འཚོགས་ཡོད་པ་དང། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་རྩོམ་རིག་སློབ་དཔོན་ཨ་འབྲུག་དཀོན་མཆོག་ལགས་ནས་རྒྱ་ནག་གཞུང་གིས་བོད་ནང་གི་རྒྱ་སྐད་སློབ་གསོ་ཤུགས་ཆེར་བཏང་སྟེ་བོད་ཀྱི་སྤྱི་ཚོགས་ཀྱི་སྒྲོམ་གཞི་དང་བསམ་བློ་རིག་གཞུང་གི་སྒྲོམ་གཞིར་འགྱུར་བཅོས་གཏོང་ཐབས་བྱེད་བཞིན་ཡོད་པ་དེ་བོད་ཀྱི་འཐབ་རྩོད་ཁྲོད་དུ་གདོང་ལེན་བྱེད་དགོས་པའི་གནད་དོན་ཛ་དྲག་པོ་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། བོད་སྤྱི་ཚོགས་དང་དེ་ག་ནང་བཞིན་གྱི་རིག་གཞུང་དང་བསམ་བློའི་སྒྲོམ་གཞི་ལ་གཏོར་བཅོམ་འགྲོ་བ་དང་དེའི་རྒྱུན་འགྲོ་བ་དག་བསྐྱོད་དགོས་ཡོད་ན། ངེས་པར་དུ་བོད་ཀྱི་སྐད་ཡིག་གི་རྒྱུན་དུ་བསྐྱོད་དགོས་ཡོད་པ་དེ་ཁོང་ཚོས་ཤེས་རྟོགས་དང་ཡང་ན་ངོས་འཛིན་ཟབ་མོ་བྱས་ནས་ཏང་ནག་པོའི་སྲིད་བྱུས་འདི་འདྲ་ཅིག་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་འབྲེལ་གྱི་རྒྱ་སྐད་སློབ་དེབ་འགྲེམས་སྤེལ་ཚོགས་འདུ་དེའི་སྟེང་སི་ཁྲོན་ཞིང་ཆེན་ཀྲུང་ཧྭ་ལས་རིགས་སློབ་གསོ་ཁང་གི་འགན་འཛིན་ཝང་ཞོ་ཆང་ཟེར་བས་རྒྱ་སྐད་སློབ་དེབ་དེ་དག་ནི་བོད་རང་སྐྱོང་ལྗོངས་གཙོས་བོད་འབྲེལ་ཞིང་ཆེན་བཞིའི་ནང་གི་བོད་རིགས་ཚོར་ཆེད་སྒྲིག་དམིགས་པ་ཞིག་ཡིན་པ་དང་རྒྱ་སྐད་སློབ་གསོ་གཙོ་འདོན་དགོས་པ་ནི་ཞི་ཅིན་ཕིན་གྱི་དགོངས་པ་གལ་ཆེན་ཞིག་ཡིན་པས་རྒྱ་སྐད་སློབ་དེབ་དེ་དག་བརྒྱུད་བོད་འབྲེལ་ཁུལ་དང་རྫོང་རིམ་པའི་རོང་འབྲོག་མང་ཚོགས་ཀྱིས་སྲིད་གཞུང་གི་ཆབ་སྲིད་དྲིལ་བསྒྲགས་སྟབས་བདེའི་ངང་བྱེད་ཐུབ་སྐོར་སོགས་བརྗོད་ཡོད་པ་དང། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས། རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་བོད་ནང་གི་དགོན་སྡེ་ཁག་དང། སློབ་གྲྭ་ཁག་ཏུ་རྒྱ་སྐད་སློབ་གསོ་ཤུགས་ཆེར་སྤེལ་འགོ་ཚུགས་ཡོད་པ་བཞིན། ད་ལྟའི་ཆར་གཞི་རིམ་མང་ཚོགས་ཁྲོད་སྲིད་བྱུས་དེ་དག་སྤེལ་བཞིན་པ་ནི་གནས་སྟངས་ཛ་དྲག་པོ་ཞིག་ཆགས་ཀྱི་ཡོད་སྐོར་འགྲེལ་བརྗོད་གནང་གི་འདུག། ད་ལོ་ཉིས་གསུམ་ཟིག་གི་ད་སློབ་མ་གི་ད་སློབ་ཁྲིད་དེ་ག་ནང་བཞིན་གཅིག་སློབ་གསོ་གི་ད་སྲིད་བྱུས་ཡིན་ན་ཆོག་གནས་སྟངས་འདི་སྡུག་རུ་སོང་བ་བོ་མ་གཏོགས་ཡག་རུ་གཏན་ནས་སོང་ཡོད་པ་མ་རེད།

མི་རིགས་ས་གནས་ཁག་གི་སློབ་གསོ་རྗེས་ལུས་མི་ཡོང་ཆེད་ཡིན་སྐོར་བརྗོད་ནས་བོད་ནང་གི་རྒྱ་བསྒྱུར་སློབ་གསོ་དང་ལེན་མི་བྱེད་མཁན་ཚོར་ནག་ཉེས་འདྲ་མིན་འོག་འཛིན་བཟུང་དང་ཁྲིམས་ཆད་བཏང་བ་སོགས་བྱས་ཡོད་པ་རེད་ལ། དཔེར་ན་བོད་ནང་གི་སེང་འབྲུག་སྟག་རྩེའི་སློབ་གྲྭ་གཙོས་སྒེར་གཉེར་སློབ་གྲྭ་ཁག་སྒོ་བརྒྱབ་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བཞི་ཉིན་རྔ་བ་ཕྱོགས་ནས་བོད་རིགས་ན་གཞོན་སློབ་མ་ཤེས་རབ་རྡོ་རྗེ་ཡིས་རྒྱ་ནག་གཞུང་གིས་ཡུལ་ཕྱོགས་དེར་རྒྱ་ཡིག་གཙོ་ཁྲིད་སློབ་གསོའི་ཚོགས་འདུ་ལ་མ་བཅར་བས་འཛིན་བཟུང་དང། མགོ་ལོག་དར་ལག་རྫོང་ནས་བུ་མོ་གཞོན་སྐྱེས་མགུར་གྲགས་དང་གཡང་རིགས་གཉིས་ནས་རྒྱ་བསྒྱུར་སློབ་གསོར་ངོ་རྒོལ་བྱས་རྐྱེན་འཛིན་བཟུང་བཀག་ཉར་བྱས་པ་མ་ཟད་བོད་རིགས་དགེ་རྒན་རིན་ཆེན་སྐྱིད་འཛིན་བཟུང་གིས་ཡུན་རིང་བཀག་ཉར་བྱས་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཕྱིས་ནས་མུ་མཐུད་དུ་གསན་རྒྱུ་བྱེད་རྒྱུ། ཉེ་ཆར་ཨ་རིའི་ནང་བཙན་བྱོལ་དུ་འབྱོར་བའི་རྒྱ་རིགས་ཨར་ལས་བཟོ་བཀོད་པ་ཡུས་ཁྲི་ལགས་ཀྱིས་རྒྱུན་རིང་བོད་ཀྱི་དངོས་ཡོད་གནས་སྟངས་པར་དུ་བླངས་པ་ཁག་ཅིག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་བོད་ཀྱི་དོན་གཅོད་ཁང་ནས་འགྲེམས་སྤེལ་གནང་ཡོད་པ་དང་ཁོང་གིས་རྒྱ་ནག་གཞུང་གི་བཙན་འོག་ནས་ཐར་ཏེ་ཨ་རི་ནས་ལུས་སེམས་བསམ་བློ་བཅས་ལ་རང་དབང་ཐོབ་པའི་ཚོར་བ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཨ་རིའི་ནང་བྲོས་བྱོལ་དུ་འབྱོར་བའི་རྒྱ་རིགས་ཨར་ལས་བཟོ་བཀོད་པ་ཡི་ཁྲི་ལགས་ནི་ཡུན་རིང་བོད་ཀྱི་ལྷ་སའི་ནང་ལས་ཀ་གནང་མྱོང་ཞིང་ཕྱི་ལོ་ཉིས་སྟོང་བརྒྱད་ལོའི་བོད་མིའི་ས་བྱི་ཞི་རྒོལ་སྐབས་སུ་ཁོང་ལྷ་སར་ཡོད་པས་པར་ལེན་པར་དགའ་མོས་ཡོད་པའི་ཁོང་གིས་སྐབས་དེར་པར་མང་པོ་བརྒྱབ་ཡོད་པ་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དུ

གཞུང་གིས་མི་མང་ཐོག་སྨྲ་བརྗོད་རང་དབང་སོགས་ཀྱི་ཐད་དམ་བསྒྲགས་ཤུགས་ཆེན་བྱས་པར་རྐྱེན་བྱས་ནས་བཙན་བྱོལ་དུ་ཕེབས་དགོས་པ་སོགས་གསུངས་ཡོད། བཟོ་བཀོད་པ་ཡིས་ཁྲི་ལགས། རྒྱ་ནག་བཟོ་བཀོད་ལྷོ་ནུབ་འཆར་འགོད་ལས་ཁུངས་ཀྱི་མཐོ་རིམ་བཟོ་བཀོད་པ་ཡིན་ཞིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཁོང་དང་ནང་མི་བཅས་པ་རྒྱ་ནག་ཁྲིན་ཏུའུ་ནས་ཨ་མི་རི་ཀར་བྲོས་བྱོལ་དུ་འབྱོར་བ་ཞིག་རེད། རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ Sharad Yadav དགོངས་པ་རྫོགས་པར་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་ཐུགས་གསོའི་གསུང་འཕྲིན་བསྩལ་འདུག་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་སྐུ་ཞབས Sharad Yadav མཆོག་དགོངས་པ་རྫོགས་པའི་གནས་ཚུལ་ཐོན་པ་ལྟར་ཚེས་བཅུ་གསུམ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་བྱས་ཏེ་དམ་པ་ཁོང་གི་བུ་མོའི་མཚན་ཐོག་ཏུ་གསུང་འཕྲིན་ཞིག་ཕུལ་ནས་ཁོང་གི་ནང་མི་ཡོངས་ལ་ཐུགས་གསོ་བྱས་འདུག། ཐེ་ཝན་ནས་ཡུག་ཁི་རན་གྱི་གྲངས་འཛིན་བསྐྱར་སྐྲུན་ལས་དོན་ཐད་རོགས་རམ་གནང་རྒྱུར་གྲ་སྒྲིག་ཡོད་པ་བརྗོད་འདུག་ཕྱི་ཚེས་བཅུ་གསུམ་ཉིན་རོའི་ཊར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཐེ་ཝན་ནས་ཡུག་ཁི་རན་གྱི་རྒྱང་ཐག་རིང་བའི་སློབ་གསོ་གཙོ་བྱས་པའི་ཤེས་ཡོན་མ་ལག་གི་རིམ་པ་འཕར་བ་སོགས་ཀྱི་ཁོངས་རོལ་གྱི་གཞི་རྩའི་གྲངས་འཛིན་སྒྲིག་གཞི་བསྐྱར་སྐྲུན་གྱི་ལས་དོན་ཐད་རོགས་རམ་བྱེད་རྒྱུའི་གྲ་སྒྲིག་ཡོད་པ་ཐེ་ཝན་གྲངས་འཛིན་ལས་ཁུངས་ཀྱི་བློན་ཆེན Audrey ཐང་ནས་རོའི་ཊར་གསར་སྤེལ་ཁང་ལ་བརྗོད་ཡོད་པ་དང་དེ་ནི་ཡུ་ཁི་རན་གྱི་དམག་འཁྲུག་རྗེས་སུ་བསྐྱར་གསོའི་ལས་དོན་གྱི་ཆ་ཤས་ཤིག་ཡིན་འདུག་ཐང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པར་ཐེ་ཝན་གྲངས་འཛིན་ལས་ཁུངས་ཀྱི་བློན་ཆེན་དུ་བསྡད་པ་ནས་བཟུང་ཐེངས་དང་པོར Vilnius རུ་གཟིགས་སྐོར་གནང་སྐབས་ཁོང་གིས་ཐེ་ཝན་སློབ་གསོའི་ཤེས་ཡོན་མ་ལག་ཐད་གྲངས་འཛིན་ཅན་དུ་བསྒྱུར་ཡོད་པ་དང་ཐེ་ཝན་གྱིས་དེའི་ཐད་ནས་གཞན་ལ་རོགས་རམ་གནང་ཐུབ་པ་བརྗོད་འདུག་ཐའེ་ཝན་གྱི་གློག་འདོན་འཕྲུལ་ཆས་དང་སྒྲིག་ཆས་སོགས་ཀྱི་ཐད་ནས་ཡུའུ་ཁི་རན་ལ་མི་ཆོས་རིང་ལུགས་ཀྱི་རོགས་སྐྱོར་བྱེད་ཐུབ་ཀྱི་ཡོད་པ་མ་ཟད་ང་ཚོས་གྲངས་འཛིན་ཐད་ནས་ཀྱང་བསམ་བློ་གཏོང་གི་ཡོད་ཞེས་རེས་གཟའ་པ་སངས་ཉིན་རུའེ་ཁྲི་གསར་སྤེལ་ཁང་ལ་བརྗོད་འདུག་ང་ཚོའི་ཕྱོགས་ནས་ཐའེ་ཝན་གྱི་མི་སྣ་འདྲ་མིན་ཁག་རིག་གཞུང་རྒྱབ་ལྗོངས་ཐ་དད་ཡིན་མིན་ལ་མ་ལྟོས་པར་ཚ་རྒྱུད་བཅས་ཚང་མར་སློབ་སྦྱོང་གི་ཁོར་ཡུག་མ་ལག་ཅིག་མཁོ་སྤྲོད་བྱེད་ཐུབ་པའི་རེ་བ་བྱེད་བཞིན་ཡོད་ཅེས་ཁོང་གིས་མུ་མཐུད་དུ་བརྗོད་འདུག

རབ་བྱུང་བཅུ་བདུན་པའི་ས་སྦྲུལ། གཅིག་དགུ་བརྒྱད་ཅུ་གྱ་དགུ་ལོའི་སྤྱི་ཟླ་དང་པོའི་ཚེས་ཉེར་བརྒྱད་ཉིན། གཙང་བཀྲ་ཤིས་ལྷུན་པོའི་བདེ་ཆེན་ཕོ་བྲང་དུ་གློ་བུར་དུ་གཟུགས་སྐུའི་བཀོད་པ་ཡོངས་སུ་གཞན་དོན་དུ་བསྡུས་པ་ནས་བཟུང་ད་ལྟའི་བར་དུ་ལོ་ངོ་སུམ་ཅུ་སོ་ལྔ་འགྲོ་བཞིན་པའི་དུས་དྲན་དུ། བོད་ཕྱི་ནང་གཉིས་ནས་སོ་སོས་སྐད་འཕྲིན་དང་ངོ་དེབ་སོགས་བརྒྱུད་ལམ་འདྲ་མིན་དུ་ཁོང་གི་སྐུ་པར་དང་གསུང་དུམ་མང་པོ་བཞག་ནས་རྣམ་པ་འདྲ་མིན་གྱི་ཐོག་ནས་རྗེས་དྲན་ཞུ་བཞིན་ཡོད་པ་རེད། པཎ་ཆེན་སྐུ་འཕྲེང་བཅུ་བ་ཆོས་ཀྱི་རྒྱལ་མཚན་མཆོག་ནི། བོད་ཤར་ཕྱོགས་མདོ་སྨད་བིས་མདོ་ཤོག་ཁའི་རྨ་རི་གྲོང་སྡེར་ཡབ་མགོན་པོ་ཚེ་བརྟན་དང་ཡུམ་བསོད་ནམས་སྒྲོལ་མ་གཉིས་ཀྱི་སྲས་སུ། རབ་བྱུང་བཅུ་དྲུག་པའི་ས་སྟག། སྤྱི་ལོ་གཅིག་དགུ་སོ་བརྒྱད་ལོའི་བོད་ཟླ་དང་པོའི་ཚེས་གསུམ་ཉིན་སྐུ་འཁྲུངས། དགུང་ལོ་བཅུ་གསུམ་པར། རྒྱལ་དབང་ཐམས་ཅད་མཁྱེན་པས། ཨ་ལགས་བླ་ཁོ་རིན་པོ་ཆེས་ངོས་འཛིན་གནང་བའི་དམ་པ་འདི་ཉིད་ལ། སྐུ་གོང་མའི་ཡང་སྲིད་འཁྲུལ་མེད་ཡིན་པའི་བཀའ་ཡིག་དང་སྦུག་དམ་གནང། དགུང་ལོ་བཅུ་བཞི་བར་དབུས་སུ་ཕེབས་ཏེ། གངས་ཅན་མགོན་པོ་རྒྱལ་བ་ཡབ་སྲས་གཉིས་ཕན་ཚུན་གསེར་ཞལ་མཇལ་འཕྲད་གནང་སྟེ། དགུང་ལོ་བཅོ་བརྒྱད་པར་མདོ་སྨད་ཁུལ་དུ་དད་ལྡན་སྟོང་ཕྲག་མང་བོར་བྱང་ཆུབ་ལམ་རིམ་ཆེན་མོའི་བཀའ་ཆོས་གནང། ཏྲེ་ཧོར་གཟིགས་རྒྱབ་བླ་བྲང་གིས་ཞུས་པའི་ངོར། བདེ་ཆེན་ཕོ་བྲང་དུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བསྩལ། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་འཛུལ་བྱས་ཏེ། བོད་ཀྱི་ཆོས་དང་རིག་གཞུང། མདོར་ན་གངས་ཅན་པའི་སྣོད་བཅུད་ཆ་ལག་དང་བཅས་པར་གོད་ཆག་ཚད་མེད་བཟོས་པ་དང། ཉེས་མེད་བོད་པ་འབུམ་ཕྲག་མང་བོར་ངོ་ལོག་པ་དང་རྨོངས་དད་པ་ལ་སོགས་པའི་མིང་འདོགས་སྣ་ཚོགས་འོག་དམར་གསོད་དང་བཙན་འཛུལ་རྡུང་རྡེག་ཚད་མེད་བཏང་བ་དང། མུ་གེའི་བསྐལ་བ་ཡ་ང་བའི་འོག་ནས་བོད་མི་འབུམ་ཕྲག་མང་བའི་ཚེ་སྲོག་ལ་གོད་ཆག་བྱུང་བའི་ཚུལ་གཟིགས་ནས་སྙིང་སྟོབས་ཀྱི་གོ་ཆ་བགོས་ཏེ་རྒྱ་ནག་དམར་ཤོག་གཞུང་ལ་ཡིག་འབྲུ་ཁྲི་བདུན་ཞེས་པའི་སྙན་ཞུ་ཕུལ་བ་ལས་རིག་གནས་གསར་བརྗེའི་ངོ་ལོག་པའི་གྲས་སུ་བཞག་སྟེ་དམར་སྲུང་དམག་མིས་ཉེས་རྡུང་ཚད་མེད་བཏང་བ་དང་མི་ལོ་དགུའི་རིང་ལ་མུན་དོང་གི་བཙོན་འཇུག་བྱས། དགུང་ལོ་ཞེ་གཉིས་པར་བཙོན་གྲོལ་བྱུང་བ་དང་མུ་མཐུད་དུ་ལྷ་ས་དང། མདོ་སྟོད་སྨད་རྣམས་སུ་གཟིགས་སྐོར་ལ་ཕེབས་ནས་དམངས་ཀྱི་བདེ་སྡུག་དང་ཆོས་ལུགས། གོམས་སྲོལ་སོགས་སླར་གསོའི་ཕྱག་ལས་རྒྱ་ཆེར་མཛད་ཅིང། མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་ལག་བསྟར་བྱེད་རྒྱུར་ཐུགས་ཁུར་ཆེ་བཞེས་གནང་ནས། དུས་རྒྱུན་དུ་རྩ་ཁྲིམས་དང་བཅའ་ཁྲིམས་ལ་བརྟེན་ནས། མི་རིགས་ས་ཁོངས་རང་སྐྱོང་གི་དབང་ཆ་གང་ལེགས་དང། ཡང་དག་པའི་སྒོ་ནས་བེད་སྤྱོད་གཏང་དགོས་པའི་གསུང་ནན་མོ་གནང་ནས། མདོ་དབུས་ཁམས་གསུམ་གྱི་བོད་མི་ཡོངས་ཀྱིས་བོད་ཡིག་གཙོ་བོར་འཛིན་དགོས་པ་མ་ཟད། བོད་ཀྱི་ས་ཁུལ་གང་སར་ཡོད་པའི་རྒྱ་རིགས་ཀྱི་ལས་བྱེད་པ་རྣམས་ཀྱིས་ངེས་པར་དུ་བོད་ཡིག་གི་ཆུ་ཚད་ལ་ཡིག་རྒྱུགས་ཀྱི་ལམ་ནས་ལག་རྟགས་མ་ལོན་ཚེ། བོད་ཀྱི་ས་ཁུལ་དུ་གོ་གནས་སྤར་མི་ཆོག་པའི་བཅའ་ཡིག་གཏན་འབེབས་དང་ལག་བསྟར་གནང་ཞིང། བོད་རིགས་དང་རྒྱ་རིགས་བར་དང། བོད་རིགས་དང་མི་རིགས་གཞན་དག་གི་བར། བོད་རིགས་ནང་ཁུལ་བཅས་ཀྱི་མཐུན་སྒྲིལ་ལ་ཤུགས་སྣོན་རྒྱག་དགོས་པའི་སྐོར་གསུངས་ཡོད་པ་མ་ཟད།

ལྷ་སར་སྨོན་ལམ་ཆེན་མོ་བཙུགས་ཏེ་ཚོགས་མགོན་དུ་ཆིབས་བསྒྱུར་གནང་བ་དང། མདོ་དབུས་ཁམས་གསུམ་སུ་བོད་ཡིག་གི་སློབ་གྲྭ་མང་བོ་གསར་འཛུགས་གནང། རིས་མེད་དགོན་སྡེ་མང་བོའི་ཆོས་སྒོ་ཕྱེས་ཏེ་དགེ་འདུན་གྱི་སྡེ་བཙུགས་པ་དང་བཤད་སྒྲུབ་འཆད་ཉན་གྱི་སྲོལ་སླར་གསོ་བྱས། དཀར་མཛེས་ཁུལ་དུ་མི་མང་ཁྲི་ཕྲག་བདུན་ལྷག་ལ་དཔལ་རྡོ་རྗེ་འཇིགས་བྱེད་ཀྱི་བཀའ་དབང་གནང་བས་མཚོན་པའི་བོད་ས་སྟོད་སྨད་ཀུན་ཏུ་ཟབ་རྒྱས་ཀྱི་ཆོས་ཚུལ་རྒྱ་ཆེར་སྤེལ། ཕྱི་རྒྱལ་གསར་འགོད་པ་ཞིག་གིས་དྲི་བ་བཀོད་པར། ངས་ཕྱི་རྒྱལ་ལ་ཡོད་པའི་ཆོས་ཀྱི་གྲོགས་པོ་ཏཱ་ལའི་བླ་མ་ཤིན་ཏུ་དྲན། གལ་སྲིད་ཁོང་བོད་དུ་ཕེབས་ན། ཁ་བཏགས་ཉིན་མོ་བདེ་ལེགས་ཀྱིས་སྔུན་བསུས་ཏེ་ཐོག་མའི་འཚམས་འདྲི་དེ་ང་རང་གིས་ཞུ་གི་ཡིན་སོགས་གསུངས་ཡོད་པ་རེད། པེ་ཅིན་དུ་ཀྲུང་གོའི་བོད་བརྒྱུད་མཐོ་རིམ་སློབ་གླིང་བཙུགས་ཤིང། དགུང་ལོ་ང་གཅིག་པ་ནས་དབུས་ཁུལ་དུ་ཕེབས་ཏེ་པཎ་ཆེན་ལྔ་བ་ནས་དགུ་བའི་བར་གྱི་སྐུ་གདུང་མཆོད་རྟེན་གསར་བཞེངས་སྐབས་སུ་རྩ་གཏོར་བཏང་བ་རྣམས་ཀྱི་ནང་རྟེན་ལྷག་མ་གང་རྙེད་འཚོལ་སྒྲུབ་ཀྱིས། མཆོད་རྟེན་བཀྲ་ཤིས་རྣམ་རྒྱལ་ཆེན་པོ་གསར་བཞེངས་གནང་ཡོད་པ་རེད་དེ་ལྟར་ཁ་བ་གངས་ཅན་ལྗོངས་ཀྱི་བསྟན་སྲིད་ཀྱི་བདེ་དོན་ཁོ་ནའི་ཆེད་དུ་སྐུ་སྲོག་ལ་འཛེམ་པ་མེད་པར་རླབས་ཆེན་གྱི་མཛད་པ་གནང་བཞིན་པའི་སྐབས་སམ། དགུང་ལོ་ང་གཅིག་པ་རབ་བྱུང་བཅུ་བདུན་པའི་ས་སྦྲུལ་སྤྱི་ལོ་གཅིག་དགུ་གྱ་དགུ་ལོའི་སྤྱི་ཟླ་དང་པའི་ཚེས་ཉེར་བརྒྱད་ཉིན་གཙང་བཀྲ་ཤིས་ལྷུན་པོའི་བདེ་ཆེན་ཕོ་བྲང་དུ་གཟུགས་སྐུའི་བཀོད་པ་ཡོངས་སུ་བསྡུས། ཁོང་གི་གསུང་རྩོམ་ལའང་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་དང་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་འགྲེལ་བ། ཀྱེ་རྡོར་ལྷན་སྐྱེས་ཀྱི་ཆོ་ག་གསུམ་བསྐྱེད་སོགས་བཞུགས་ཡོད་པ་རེད། པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནི། བོད་ཆེན་པོའི་མདོ་ཁམས་སྟོད་ཀྱི་ཆར། ནག་ཆུ་རི་རྫོང་དུ། ཡབ་དཀོན་མཆོག་ཕུན་ཚོགས་དང། ཡུམ་བདེ་ཆེན་ཆོས་སྒྲོན་གཉིས་ཀྱི་སྲས་སུ་རབ་བྱུང་བཅུ་བདུན་པའི་ས་སྦྲུལ་སྤྱི་ལོ་གཅིག་དགུ་གྱ་དགུ་ལོའི་ཟླ་བཞི་བའི་ཚེས་ཉེར་གཉིས་ཉིན་སྐུ་འཁྲུངས་པ་དང། བཞུགས་སྒར་རྡ་རམ་ས་ལ་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གངས་ཅན་མགོན་པོ་རྒྱལ་བ་ཡབ་སྲས་གཉིས་ཀྱི། སྐྱེ་སྤྲུལ་ཕན་ཚུན་ངོས་འཛིན་གནང་ཕྱོགས་ཀྱི་ལོ་རྒྱུས་རྨང་གཞིར་བཟུང་ནས་མོ་ལུང་ཟན་བརྟག་དང། ལྷག་པར་དུ་ཡེ་ཤེས་མཁྱེན་སྤྱན་གྱིས་པཎ་ཆེན་སྐུ་གོང་མའི་ཡང་སྲིད་འཁྲུལ་མེད་ལ་ངོས་འཛིན་གནང་བ་དང་མཉམ་དུ། རྒྱ་ནག་གཞུང་གིས་པཎ་ཆེན་གྱི་ཡང་སྲིད་ངོས་འཛིན་བྱེད་ཕྱོགས་དེ་ཀྲུང་དབྱང་སྲིད་གཞུང་མ་གཏོགས་ཏཱ་ལའི་བླ་མ་ལ་ལོ་རྒྱུས་ཀྱི་ཐོག་ནས་དབང་ཚད་མེད་སྟབས་བྱས་ནས་པཎ་ཆེན་ཆུང་སྲིད་རིན་པོ་ཆེའི་ཡབ་ཡུམ་དང་བཅས་པ་རྒྱ་ནག་ཏུ་བཙན་འཁྲིད་བྱས་པ་ནས་ད་ལྟའི་ཆར་ད་དུང་ཡང་གར་སོང་ཆ་མེད་དུ་གྱུར་ཏེ། དེའི་ཚབ་ཏུ། རྒྱ་ནག་དམར་ཤོག་ཚོགས་པ་རང་ངོས་ནས་ནག་ཆུ་ཁུལ་གྱི་ཕྲུ་གུ་རྒྱལ་མཚན་ནོར་བུ་ཟེར་བ་དེ་པཎ་ཆེན་སྐུ་གོང་མའི་ཡང་སྲིད་དུ་ཁྲི་འདོན་བྱས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་སྡེ་ཚན་ནང་དེང་སྐབས་འཛམ་གླིང་སྟེང་འབྲས་སྐྲན་ཁོངས་ནས་ནུ་མའི་འབྲས་སྐྲན་བྱུང་བའི་མི་གྲངས་མང་ཤོས་དེ་ཡིན་པའི་གནས་ཚུལ་དང་འབྲེལ་ནས་ནུ་མའི་འབྲས་སྐྲན་སྐོར་གྱི་རྒྱུན་ཤེས་དང

དབྱིན་སྐད་དུ Breast Cancer དང་རྒྱ་སྐད་དུ ruxian ai ཞེས་འབོད་པ་དེ་ནི་བུད་མེད་ཚོའི་འཕྲོད་བསྟེན་ལ་གནོད་འཚེ་ཆེ་ཤོས་ཀྱི་ན་ཚ་ཞིག་ཆགས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཞིབ་འཇུག་གཞིར་བཟུང་ན། སྤྱིར་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཕོག་གཞི་གཙོ་བོ་དེ་ཆགས་ཡོད་པ་དང། ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་འདུག། ཡང་འབྲས་སྐྲན་ཀུན་གྱི་ནང་ནས་ནུ་མའི་འབྲས་སྐྲན་བྱུང་བའི་གྲངས་འབོར་དེ་ཆེས་མང་ཤོས་དང། དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་དང་རྒྱུ་ལོང་གི་འབྲས་སྐྲན་སོགས་ཡིན་པ་ཞིབ་འཇུག་དེའི་ནང་གསལ་འདོན་བྱས་འདུག་ལ། ཡང་འབྲས་སྐྲན་བྱུང་ནས་འཆི་སྐྱོན་བྱུང་བའི་མི་གྲངས་ཡོངས་ཀྱི་སུམ་ཆའི་གཅིག་དེ་ཐ་མག་འཐེན་པའི་རྐྱེན་དང་ལུས་པོ་ཚོ་དྲགས་པ། ཆང་རག་ཚད་ལས་བརྒལ་བ་འཐུང་མཁན། དེ་བཞིན་ཤིང་ཏོག་དང་སྔོ་ཚོད་ཀྱི་བཟའ་བཏུང་ཉུང་དྲགས་པ། ལུས་པོ་འགུལ་སྐྱོད་ཉུང་དྲགས་པ་བཅས་ཀྱི་དབང་གིས་འཆི་ལམ་དུ་ཕྱིན་པ་ཡིན་སྐོར་འགྲེལ་བརྗོད་དང་བཅས་གལ་ཏེ་སྔ་ཙམ་ནས་འབྲས་སྐྲན་བྱུང་ཡོད་པ་ཤེས་ནས་སྨན་བཅོས་བྱས་ཚེ་ནད་པ་མང་ཆེ་བ་དྲག་སྐྱེད་ཡོང་ཐུབ་པའི་སྐོར་ལམ་སྟོན་བློ་འདོན་བྱས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་ཞིབ་འཇུག་གཞིར་བཟུང་ན། འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་དེ་ཡིན་ཞིང་ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང་གཞན་ཡང་ལོ་དེར་གསར་དུ་འབྲས་སྐྲན་བྱུང་མཁན་མི་འབོར་མང་ཤོས་ཀྱི་འབྲས་སྐྲན་དེ་ནུ་མའི་འབྲས་སྐྲན་བྱུང་མཁན་མི་གྲངས་ས་ཡ་གཉིས་ཚེག་གཉིས་དྲུག་ཡོད་འདུག། དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་བྱུང་མཁན་ས་ཡ་གཉིས་ཚེག་གཉིས་གཅིག་རྒྱུ་ལོང་གི་འབྲས་སྐྲན་བྱུང་མཁན་ས་ཡ་གཅིག་ཚེག་དགུ་གསུམ་བཅས་རེད། ཡང་ཞིབ་འཇུག་ནང་མུ་མཐུད་བཀོད་པར་འབྲས་སྐྲན་དེ་རིགས་བྱུང་ནས་འཆི་སྐྱོན་བྱུང་བའི་མི་གྲངས་མང་ཤོས་དེ་གློ་བའི་འབྲས་སྐྲན་དང་དེ་ནས་རིམ་བཞིན་རྒྱུ་ལོང་གི་འབྲས་སྐྲན་མཆིན་པའི་འབྲས་སྐྲན་ཕོ་བའི་འབྲས་སྐྲན་ནུ་མའི་འབྲས་སྐྲན་བཅས་རེད་འདུག་ལ། ད་དུང་ལོ་རེར་ཕལ་ཆེར་བྱིས་པ་འབུམ་བཞི་ཙམ་ལ་འབྲས་སྐྲན་བྱུང་གི་ཡོད་འདུག་ལ། རྒྱལ་ཁབ་སོ་སོའི་ནང་འབྲས་སྐྲན་ནད་རིགས་གང་ཞིག་མང་བ་བྱུང་བའི་གནས་སྟངས་མི་གཅིག་ནའང། མངལ་སྒོའི་འབྲས་སྐྲན་ནི་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་ནང་ཆེས་མང་ཤོས་དེ་ཆགས་ཡོད་འདུག། ཨ་མི་རི་ཀའི CDC སྟེ་ནད་ཡམས་སྟངས་འཛིན་དང་སྔོན་འགོག་ལྟེ་གནས་ཁང་གིས་བཏོན་པའི་གནས་ཚུལ་གཞིར་བཟུང་ན་ཨ་རིའི་ནང་ལོ་རེར་ནུ་མའི་འབྲས་སྐྲན་བྱུང་མཁན་བུད་མེད་འབུམ་གཉིས་ར་ཁྲི་དྲུག་སྟོང་བཞི་ཙམ་དང་སྐྱེས་པ་ཁྲི་གཉིས་དང་སྟོང་བཞི་བྱུང་གི་ཡོད་འདུག་ལ་ཡང་ལོ་རེར་ནུ་མའི་འབྲས་སྐྲན་གྱི་རྐྱེན་གྱིས་བུད་མེད་ཁྲི་བཞི་ར་སྟོང་གཉིས་དང་སྐྱེས་པ་ལྔ་བརྒྱ་ཙམ་འཆི་སྐྱོན་བྱུང་གི་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱལ་ཁབ་ཚང་མས་ནུ་མའི་འབྲས་སྐྲན་བྱུང་ཡོད་མེད་ལ་བརྟག་དཔྱད་ཀྱི་ཆ་རྐྱེན་བསྐྲུན་རྒྱུ་དང་ནད་དེའི་སྐོར་གོ་རྟོགས་སྤེལ་རྒྱུ་འཕྲོད་བསྟེན་གྱི་ཞབས་ཞུའི་མཐུན་རྐྱེན་ཇེ་ལེགས་སུ་གཏོང་བ་བཅས་བྱས་ཚེ་ནུ་མའི་འབྲས་སྐྲན་བྱུང་མཁན་མང་པོ་ཞིག་ཚེ་སྲོག་གི་ཉེན་ཁ་ལས་སྐྱོབ་ཐུབ་རྒྱུ་ཡིན་སྐོར་བརྗོད་ཡོད་པ་རེད།

ནུ་མའི་འབྲས་སྐྲན་བྱུང་མཁན་ཚོའི་ནུ་མ་ཆ་ཚང་ལེན་པ་ནི་རྒྱུན་ལྡན་ཞིག་ཆགས་ཡོད། ཡིན་ནའང་དེང་སྐབས་ནུ་མའི་འབྲས་སྐྲན་བྱུང་མཁན་མང་ཆེ་བ་སྔ་ཙམ་ནས་ངོས་འཛིན་ཐུབ་པ་བྱུང་ནས་ནུ་མ་ལེན་མི་དགོས་པའི་ཐོག་ནས་སྨན་བཅོས་བྱེད་ཐུབ་པ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཏེ་དབྱིན་སྐད་དུ Radiation དང་རྒྱ་སྐད་དུ་ཧྥང་ལིའོ་ཟེར་བའི་གློག་འོད་ཀྱི་ནུས་པའི་བཅོས་ཐབས་དེ་ནི་ཆེས་སྔོན་ཐོན་ཞིག་ཆགས་ཡོད་ཅེས་མཚམས་སྦྱོར་གནང་ཡོད་པ་རེད། ད་ལྟ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་སྨན་བཅོས་ཀྱི་ཕྱག་ལས་གཉེར་བཞིན་པའི་ཕྱི་ལུགས་གསོ་རིག་སྨན་པ་ཕག་མོ་མཚོ་ནི་སྔོན་མ་མཚོ་སྔོན་ཞིང་ཆེན་ཟི་ལིང་གྲོང་ཁྱེར་གྱི་སྨན་ཁང་གཉིས་པ་ཞེས་པའི་ནང་གཤག་བཅོས་ཀྱི་སྨན་པ་བྱས་མྱོང་བ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཀྱི་ཆེད་མཁས་པ་ཞིག་ཡིན་ཞིང་ཁོ་མོས་ནུ་མའི་འབྲས་སྐྲན་བཅོས་ཐབས་སྐོར་འདི་གར་ངོ་སྤྲོད་བྱེད་སྐབས།

ཡང་ནུ་མའི་འབྲས་སྐྲན་བྱུང་བའི་ཚད་གཞིར་རིམ་པ་བཞིར་བགོས་ཡོད་ཀྱང་ཚད་རིམ་དང་པོའི་དུས་སྐབས་ཀྱི་ནད་པ་མང་ཆེ་བར་ཁྱབ་འགྱེད་བཅོས་ཐབས་བེད་སྤྱོད་གཏོང་གི་ཡོད་པ་དང་མང་ཆེ་བ་དྲག་གི་ཡོད་པའི་སྐོར་སོགས་སྨན་པ་ཕག་མོ་མཚོས་ངོ་སྤྲོད་གནང་བྱུང། རིམ་པ་དང་པོའི་ནང་ནས་མང་ཤོས་ནི་གློག་སྲེག་རྒྱག་གི་ཡོད་རེད་ད་གློག་སྲེག་ཟེར་ན་ད་རེ་ཌི་ཤིན་ཐེ་རེ་པི་དེ་བྱེད་གི་ཡོད་ནི་རེད་ད་དེ་བྱས་གི་དྲག་གི་ཡོད་ནི་རེད་རིམ་པ་གཉིས་པའི་ནང་ནས་སྤྱིར་བཏང་གི་ནད་རྩ་གཅིག་གི་ཁོག་དང་དེ་ནས་གློག་སྲེག་རྒྱག་དེ་ནས་ན་ཚ་གི་གནས་ཚུལ་ལ་བལྟས་གི་བལྟས་གི་ད་ཧྭ་ལིའོ་ཟེར་ནི་རེད་ཁེ་མོ་ཐེ་རེ་པི་གཏང་ཡ་གི་རིམ་པ་གསུམ་པ་ནང་ནས་ད་གཤག་བཅོས་དྲི་མ་ཆེ་ནི་རེད་ད་མཆན་འོག་གི་རྨེན་བུ་ལ་ནུ་མ་ལ་ཚང་མ་གོ་བས་ད་དུང་ཟུག་རེད་དེ་ནས་གློག་སྲེག་ལ་ཧྭ་ལིའོ་ད་སྨན་དྲི་རྒྱུ་ལ་ཚང་མ་འགོ་ཚུགས་རེད་ད་རིམ་པ་བཞི་བ་ནང་ནས་ཆན་ཧྲིན་ཧྭ་ལིའོ་ཕུང་བོ་ཧྲིལ་བོ་ཁེ་མོ་ཐེ་རེ་པི་གཏང་རྒྱུ་དེ་གི་འགོ་ཚུགས་གི་ཡོད་རེད་ད་འདི་འདྲི་ནས་ད་ཞི་འདྲ་ཞི་འདྲ་ཟི་ད་ཕན་ཐོགས་གི་ཡོད་མ་རེད། ཡིན་ནའང་དེང་སྐབས་སྨན་ཁང་ལ་ལས་སྒོར་མོ་མང་ཙམ་ལེན་ཐབས་ཀྱི་ཐོག་ནས་གཤག་བཅོས་བྱེད་དགོས་མིན་དང་ཕན་ཐོགས་མིན་ལ་མ་ལྟོས་པར་གཤག་བཅོས་བྱེད་ཐབས་བྱེད་བཞིན་པའི་སྐོར་ཡང་མི་དེས་གསལ་འདོན་གནང་བྱུང།
བོད་ནང་སྨན་པ་མང་ང་ཟིག་གིས་རིམ་པ་དང་པོ་ཡིན་ན་ལ་ཡང་གཤག་བཅོས་བྱེད་སྨན་ཁང་ལ་བསྡད་འགྲོ་སོང་མང་པོ་འགྲོ་དགོས་ས་རེད་ད་འུ་ཚོ་ཡོད་གི་ཉེ་དེ་ནས་རིམ་པ་བཞི་བ་ནང་ནས་ལ་ད་གཤག་བཅོས་གཏང་རྒྱུ་ཡོད་ནི་མ་རེད་ད་ཕྱོགས་ཕྱོགས་གྲམ་སྡོད་ནི་རེད་གྲམ་སྡོད་ན་ལ་ཡང་སོང་ནས་གཤག་བཅོས་གཏང་ངེས།

ནད་རྟགས་འདི་རིགས་ཡོད་ཚེ་ངེས་པར་དུ་དོ་སྣང་བྱས་ཏེ་སྨན་ཁང་དུ་བརྟག་དཔྱད་བྱ་དགོས་ཡོད་སྐོར་ཆེད་མཁས་སྨན་པ་ཚོས་ཡོངས་གྲགས་ཀྱིས་བརྗོད་བཞིན་ཡོད་པ་མ་ཟད་ད་དུང་བུད་མེད་ཁག་ཅིག་ལ་གོང་དུ་ངོ་སྤྲོད་བྱས་པའི་ནུ་མའི་འབྲས་སྐྲན་གྱི་ནད་རྟགས་དེ་རིགས་དམིགས་བསལ་མ་ཐོན་པར་ནད་དེ་ཕོག་པའི་གནས་ཚུལ་བྱུང་གི་ཡོད་པའང་གསལ་འདོན་བྱེད་བཞིན་པ་རེད། ཕྱི་ལུགས་ཀྱི་སྨན་པ་དང་ཚན་རིག་པ་ཚོས་ནུ་མའི་འབྲས་སྐྲན་ཡོད་མེད་ཀྱི་བརྟག་ཐབས་མེ་མོ་གོ་རམ་ཞེས་འབོད་པའི་ནུ་མར་གློག་པར་རྒྱག་པའི་བརྟག་དཔྱད་དེས་ནད་ཡོད་མེད་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་བརྟག་ཐབས་དེ་བེད་སྤྱོད་བྱས་ཚེ་མིའི་ཚེ་སྲོག་རྒྱུན་སྲུང་ཐུབ་པའམ་ཡང་ན་སྲོག་ཉེན་ལས་སྐྱོབ་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་རིགས་ནི་ནུ་མའི་འབྲས་སྐྲན་བྱུང་མྱོང་མཁན་ཞིག་ཡིན་ཕྱིན་བསྐྱར་དུ་བྱུང་རྒྱུའི་ཉེན་ཁ་ཡོད་པ་དང་ཁྱིམ་ཚང་ནང་ནུ་མའི་འབྲས་སྐྲན་བྱུང་མཁན་ཡོད་ཚེ་ཁྱིམ་རྒྱུད་ལས་ནད་དེ་བྱུང་རྒྱུའི་ཉེན་ཁ་ཡང་ཡོད་འདུག་ལ་དེ་མིན་ཐ་མག་འཐེན་མཁན་དང་སྐྱེ་འགོག་གི་སྨན་ཟ་མཁན། གཞན་ཡང་བྱིས་པ་མ་སྐྱེས་བའི་བུད་མེད། གཉེན་སྒྲིག་བྱས་མེད་པའི་བུད་མེད། ཡང་བུད་མེད་ཚོའི་ནང་རང་ཉིད་ཀྱིས་ཐ་མག་མི་འཐེན་ནའང་ཐ་མག་འཐེན་མཁན་གྱི་ཁོར་ཡུག་ནང་འཚོ་སྡོད་བྱེད་མཁན། དེ་མིན་རང་ཉིད་ལ་བྱིས་པ་སྐྱེས་ཀྱང་ནུ་མ་མི་སྟེར་མཁན། བུད་མེད་ལོ་བཞི་བཅུ་ནས་བདུན་བཅུ་བར་གྱི་ལོ་ཚད་བཅས་ནི་ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསན་མཁན་རྣམ་པ། ཐེངས་འདིའི་ལེ་ཚན་གཏོང་འཚམས་འདི་ནས་འཇོག་རྒྱུའི་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་མཁན་རྣམ་པ། དེ་རིང་གི་ལས་རིམ་གོ་སྒྲིག་པ་དང་གསན་རྒྱུ་བྱེད་མཁན་ཕྱུག་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན།